ཨ་རིའི་རླུང་འཕྲིན་ཁང་གི་རེས་གཟའ་ཉི་མའི་བགྲོ་གླེང་མདུན་ཅོག་གི་ལས་རིམ་གསན་མཁན་ཡོངས་ལ་འཚམས་འདྲི་ཞུ་ང་བསྟན་འཛིན་ནོར་བཟང་ཡིན། ཐེངས་འདིའི་ལས་རིམ་ནང་ལ་ཡ། རྒྱ་གར་གཞུང་གི་རིག་གཞུང་ལྷན་ཁང་དང། IBC། རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་གོ་སྒྲིག་འོག་ལ་ཡ་ལྡི་ལིར་འཚོགས་པའི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་སྐོར་ལ་ཡ་གླེང་མོལ་ཞུ་གི་ཡིན་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་གཞོན་པ་ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་ལགས། ང་ཚོ་རླུང་འཕྲིན་ཁང་དུས་ཚོད་གནང་བར་ཐུགས་རྗེ་ཆེ་ཞུ་ཡས་དང་ད་ལྟ་གོང་དུ་བཀའ་མོལ་ཕྱིན་པ་ནང་བཞིན་གྱི་སྟབས་ད་རེས། རྒྱལ་ས་ལྡི་ལི་ཨ་ཤོ་ཀ་གསོལ་མགྲོན་ཁང་གི་ནང་ལ་ཡ། རྒྱལ་སྤྱིའི་རང་བཞིན་ལྡན་པའི་ཐོག་ནས་ཨ་ནང་པའི། དབུ་ཁྲིད་དང་སྐུ་ཚབ་མང་པོ་ཅིག། ལྷན་ཚོགས་དེ་འདྲའི་ཚོགས་པ་དང་པོ་འདྲ་པོ་ཅིག་ཆགས་བསྡད་ཀྱི་འདུག་ཡུལ་གྲུ་མི་འདྲ་བ། ད་གསུང་ཡ་བྱས་པ་ཡིན་ན་སུམ་ཅུ་ལྷག་ནས་ཨ་ནེ་ཚོགས་བཅར་བ་སྐུ་ཚབ། ཕྱི་རྒྱལ་ནས། བརྒྱ་དང་ཉིས་བརྒྱ་མན་ཙམ་དེ་འདྲ་ཅིག་གསུངས་བསྡད་ཀྱི་འདུག་མཁན་ཟུར་རིན་པོ་ཆེ་ལ་དང་པོ་བཀའ་འདྲི་ཞུ་ཡས་དེ་ད་ཉི་མ་གཉིས་ཀྱི་ཁྱོན་ཡོངས་ཀྱི་ད་རེས་ལྷན་ཚོགས་དེ་ག་འདྲ་བྱུང་ཡོད་པ་ངོས་འཛིན་གནང་གི་ཡོད་ན།
གོ་ལའི་ནང་པའི་ཚོགས་འདུ་ཟེར་ན་མི་འདུག་གོ་ལའི་ནང་པའི་ལྷན་ཚོགས་ཞུ་ན་མི་འདུག་འདི་ཡིས་ང་ཚོའི་གོ་སྒྲིག་བྱེད་མཁན་གྱི། རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་བསམ་བློའི་གཅིག་གོ་རིམ་བསྒྲིགས་པ་དེ་ལས་ཚད་ལས་འདས་པ་འདྲ་ཅིག་བྱུང་སོང་བསམ་ང་ཚོར་དྲན་གྱི་ཡོད། ཉི་མ་དང་པོ་དེ་ད་ཡོངས་གྲགས་ཆགས་ཚར་བ་ནང་བཞིན་བྱས་ནས་ཚོགས་འདུའི་དབུ་འབྱེད་དེ་ལ་ཨ་ནི་རྒྱ་གར་གྱི་ཆེས་སྙན་གྲགས་ཅན་གྱི་སྲིད་བློན་ན་རེན་དར་མོ་དྷི་མཆོག་ཕེབས་ནས།

ད་རེས་ཀྱི་ཚོགས་འདུ་འདིའི་ནང་ལོགས་ལ་ཡང་གནད་འགག་ཆེ་ཤོས་ཅིག་ག་རེ་ཆགས་ཀྱི་ཡོད་རེད་ཟེར་ན། རྩ་བའི་ད་ལྟ་འདི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་ཐོག་ནས་གོ་སྒྲིག་བྱེད་ཀྱི་ཡོད་རེད། ཨ་ནི་ཚོགས་འདུ་ཁོ་རང་གི་མིང་ལ་ཡང་ཨ་ནི་གོ་ལའི་ནང་པའི་ལྷན་ཚོགས་ཟེར་ན་མི་འདུག་ཚོགས་འདུ་ཟེར་ན་མི་འདུག་དེ་འདྲས་ཤིག་བཏགས་ཡོད་དུས་ཙམ་པ་ལ་ད་འཛམ་གླིང་རྒྱལ་ཁབ་མང་པོ་ཅིག་ནས་ནང་པ། ཅིག་ནང་ཆོས་ལ་དད་པ་ཡོད་ངེས་དང། ནང་ཆོས་ཀྱི་ཐོག་ལ་མཁས་པ་ཡིན་དེ་ངེས། ནང་ཆོས་དང་འབྲེལ་བ་ཡོད་དེ་ངེས་མི་སྣ་མང་པོ་ཅིག་གདན་འདྲེན་ཞུས་པ་རེད། ད་གིན་གོང་དུ་ནོར་བཟང་ལགས་ཀྱིས་གསུངས་པ་ནང་བཞིན་བྱས་ནས་རྒྱལ་ཁབ་སུམ་ཅུ་བརྒལ་ཙམ་ནས་ཅིག་ཕྱི་རྒྱལ་རང་གི་མི་སྣ་བརྒྱ་དང་བདུན་ཅུ་ནས་ཉིས་བརྒྱ་ཉེ་འཁོར་ཅིག་ད་ལྟའི་བར་དེ་འདྲའི་ཅིག་ང་ཚོ་འདུ་འཛོམས་བྱུང་ཡོད་རེད། དེའི་ནང་ལ་ཡང། ཨ་ནི་ཧ་ཅང་གི་གནད་འགག་ཆེ་བའི། ད་ཅིག་ཕ་གིའི་རྒྱལ་ཁབ་གང་ལ་གང་འཚམ་ཅིག་ནས་ཨ་ནི་ནང་པའི་དབུ་ཁྲིད་གནད་འགག་ཆེན་པོ་འདི་འདྲའི་གང་ལ་གང་འཚམ་བྱུང་ཡོད་ཕེབས་ཐུབ་པ་བྱུང་ཡོད་རེད་དཔེར་ན་ཆ་བཞག་ན་ད་ངས་ཅིག་གི་རྒྱ་གར་གྱི་ཕྱི་ལོགས་ནས་ཨ་ནི་ཕེབས་བསྡད་པའི་ནང་པའི་དབུ་ཁྲིད་ཚོ་གི་མིང་འདྲ་པོ་ཅིག་རོབ་ཙམ་ཅིག་སྨོས་པ་ཡིན་ན། ཨ་ནི་ད་ལྟ་སོག་པོ་གི་ཨ་ནི་དགའ་ལྡན་དགོན་པའི། མཁན་པོ་ཞུ་གི་རེད། ཁོང་རྣམ་ཚོས། དེ་གསུང་གི་རེད། ག་རེ་གསུང་གི་རེད། མཁན་པོ་བླ་མ། ནུ་མུན་ཧན། ཆོས་རྒྱ་མཚོ་ཁོང་ཕེབས་ཐུབ་ཡོད་རེད། ཁོང། བར་ལམ་ལ་ཡ། རྒྱ་གར་ལ་མ་ཕེབས་པ་ཡུན་རིང་པོ་ཕྱིན་ནས་ད་རེས། ཚོགས་འདུ་འདི་ལ་ཆེད་མངགས། ཅིག་ཕེབས་ཐུབ་པ་ཅིག་བྱུང་ཡོད་རེད། ད་དེ་ནས། ཡང་ནི། ད་ལྟ། ཝི་ཡེད་ནམ་གྱི། ད་ལྟ། ནང་པའི་དབུ་ཁྲིད་ཆེ་ཤོས་དེ།

དང་ད་ཇོ་གི། ཆོས་བརྒྱུད་ཀྱི་ནང་པའི་དབུ་ཁྲིད། འབྱུང་འབུམ་ཞུ་མཁན་དེ་ཁོང་ཕེབས་ཡོད་རེད། ཨ་ནི་དེ་ག་ནང་བཞིན། ད་ད། འབྲུག་ནས། ཨ་ནི། པདྨ་ཨ་ཅཱ་རི་ཡ་ཀར་མ་རང་གྲོལ་ཞུ་མཁན་དེ། ཁོང། ད། འབྲུག་གི་གཞུང་གྲྭ་ཐང་ཟེར་དུས་དམ་པ་ད་འབྲུག།

ད་ཆོས་ཕྱོགས་ཀྱི་དབུ་ཁྲིད་རིམ་པ་གཉིས་པ་གསུམ་པ་དེ་ཚོ་མང་པོ་ཞིག་ཡོད་རེད་ད། དེ་གི་དེ་གནད་འགག་ཆེ་ཤོས་དང་དེ་གི་འདུག་ཅེས་ཡོད་རེད་དམ་དེ་ན་མིང་གཅིག་བཀླགས་པ་དེ་ད་ལྟ་བན་ག་ལ་དེཤ་གི་ཡང་ཁོ་རང་ཚོ་གི་མ་ཧ་ན་ཡག་གཅིག་ཕེབས་བསྡད་ཤག་བྱས་ཙང་དེ་འདྲ་ཡིན་དུས།

གཞུང་ཚབ་པ་མང་པོ་ཅིག་དང་རྒྱ་གར་གྱི་མངའ་སྡེ་བློན་ཆེན་དེ་འདྲ་ཆིབས་བསྒྱུར་བསྐྱངས་པ་དེ་འདྲ་བྱུང་སོང། ཨ་ནི་ད་ལྟ་ཡང་ཆོས་ཕྱོགས་ཀྱི་སྐུ་ཚབ་དང་དེ་འདྲ་མང་པོ་ཅིག་འདུག་ད་ང་ཚོས་དོ་སྣང་བྱས་དེ་དེ་བོད་བརྒྱུད་ནང་བསྟན་གྱི་བླ་ཆེན་དབུ་ཁྲིད་རྣམ་པ། ད་ཞལ་ཚོགས་དད་པ་ཁོང་རྣམ་པ་ཚོ་མ་གཞི་ཞིན་པ་ཁེལ་ཡོད་མ་རེད་ད་ལྟ་མཁན་རིན་པོ་ཆེས་གསུངས་པ་ནང་བཞིན། མི་སྣ་མང་པོ་ཅིག་ཕེབས་བསྡད་ཤག། ད་ངས་དྲི་བ་ཐུང་ཐུང་ཅིག་ཞུས་པ་ཡིན་ན། ཉི་མ་གཉིས་དེའི་ནང་ལ་ཡང་ཁ་ཡོད་ལག་ཡོད་ཀྱི་མཐོང་ཆོས་ལ་ཡང་ཕན་ཐོགས་ད་དངོས་སུ་ཉི་མ་གཉིས་དེའི་ནང་ལ་ཡང་ཕན་ཐོགས་ག་ཚོད་དགེ་མཚན་ག་འདྲ་ཞིག་ཐུགས་སྣང་ཉམས་མྱོང་བྱུང་ཡོད་ན།
ད་དགེ་མཚན་གལ་ཆེ་ཤོས་ཅིག་ག་རེ་ཡོང་གི་ཡོད་བྱས་པ་ཡིན་ན། སྤྱིར་བཏང་ང་རང་ཚོ། ཅིག་ཕ་གིའི་སྟོན་པ་བཅོམ་ལྡན་འདས་ཀྱི་རྗེས་འཇུག་ནང་པ་དེ་གི་དེ། ཅིག་ཆོས་བརྒྱུད་འདྲ་མིན་མང་པོ་ཞིག་ཡོད་རེད། ང་རང་ཚོ་ནམ་རྒྱུན་ཞུ་ཡ་བྱས་པ་ཡིན་ན། ད་ང་རང་དང་བོད་པའི་ཐ་སྙད་བྱས་པ་ཡིན་ན་ཐེག་པ་དམན་པ་དང་ཐེག་པ་ཆེན་པོ་དང་འདི་འདྲའི་ཐ་སྙད་འབྱུང་གི་ཡོད་རེད། ད་སྤྱིར་བཏང་གི་ད་ཡོངས་གྲགས་ཀྱི་ཅིག་ཐ་སྙད་བེད་སྤྱོད་བཏང་ཡ་བྱས་པ་ཡིན་ན་ཨ་ནི་ཐེར་བཱད་ཟེར་ཡ་དེ་ད་གནས་བརྟན་སྡེ་པ་བྱས། ཨ་ནི་དེ་ག་ནང་བཞིན Chinese Mahayana ཟེར་ཡ་དེ་ད་རྒྱ་ལུགས་ཀྱི་ཨ་ནི་ཐེག་པ་ཆེན་པོའི་གི་ད་མདོ་ལུགས་ཀྱི་ཨ་ནི་ཅིག་ཆོས་ཉམས་ལེན་བྱེད་མཁན་དེ་བྱས། ཨ་ནི་དེ་ནས Zen Buddhism ཟེར་དུས་ཙམ་པ་ལ་ཡང་དེ།

ནང་དེ་གི་ལ་ཡང་གང་ལ་གང་འཚམ་ཁྱད་པར་ཡོད་བསྡད་པ་ཡིན་དུས་ཙམ་པ་ལ་ད་ཅིག་ཕ་གི། ང་ཚོས་གཅིག་གཅིག་ལ་ཕན་ཚུན། མཐུན་འབྲེལ་བྱས་ནས་ཅིག། མཉམ་རུབ་ཀྱི་ཐོག་ནས་ལས་ཀ་བྱེད་ཡ་དེ་ཕལ་ཆེར་ཕལ་ཆེར་ཧ་ཅང་གི་དཀོན་པོ་ཆགས་ཀྱི་ཡོད་རེད། དངོས་གནས་དྲང་གནས་བྱས་པ་ཡིན་ན་ང་རང་ཚོ་ངང་སྟོན་པ་བཅོམ་ལྡན་འདས་གཅིག་གི། སྟོན་པ་གཅིག་གི་རྗེས་འཇུག་རེད། ཅིག། ཕར་ཚུར། ཅིག་འབྲེལ་བ་ཞེ་དྲག་མེད་པ་བྱས་ནས་བསྡད་དགོས་རྒྱུ་མཚན་ཅིག་གང་ཡང་ཡོད་མ་རེད་དེ།

གཅིག་རྒྱུས་ལོན་པ་གཅིག་དང་ཨ་ནི་གཅིག་ནི་ངོ་འཕྲོད་པ་གཅིག་བྱུང་ན་ཨ་ནི་གཅིག་གིས་གཅིག་ལ་གཅིག་ཕན་ཚུན་གཅིག་ངོ་འཕྲོད་པའི་ཐོག་ནས་ཕན་ཚུན་བསམ་བློ་བཏང་སྟངས་དེ་གས་དེ་ཤེས་པའི་ཐོག་ནས་ཡིད་ཆེས་དང་ཨ་ནི་ཕན་ཚུན་མཐུན་འབྲེལ་དང་དེ་འདྲས་ཡར་རྒྱས་འགྲོ་ཡག་གི་གོ་སྐབས་གཅིག་ཡོང་གི་ཡོད་རེད་བྱས་ཙང་འདི་གོ་སྐབས་འདི་ད་དེ་འདྲས་ཀྱི་ཚོགས་འདུ་དེ་འདྲས་ཆེན་པོ་དེ་འདྲས་གཅིག་ཐོག་ནས་བསྐྲུན་པ་ཡིན་ན་ཨ་ནི་གཅིག་ག་རེ་ཟེར་དགོས་རེད་དེ་འདྲས་ཀྱི་ཆ་རྐྱེན་འདི། གཅིག། དུས་ཚོད་ཐུང་ཐུང་གཅིག་ལ་ཤུགས་ཆེན་པོ་གཅིག་བསྐྲུན་ཐུབ་ཡག་གི་གོ་སྐབས་དེ་ཡོང་གི་ཡོད་རེད་ད་ཆུང་གཅིག་མི། ང་ཚོ་འདྲ་བའི་མི་གཅིག་ཕར་གཅིག་ཕར་གཅིག་ཕྱིན་ཨ་ནི་གནས་བརྟན་སྡེ་པའི་དགེ་འདུན་པ་གཅིག་ཐུག་གི་ཨ་ནི་དགེ་ལུགས་ཆོས་ལུགས་ཀྱི་དགེ་འདུན་པ་གཅིག་ཐུག་ན་དེ་ལས་ཀ་དེ། ཁྱབ་ཆེན་པོ་དང་རྒྱ་ཆེན་པོ་གཅིག་ཆགས་ཐུབ་ཀྱི་ཡོད་མ་རེད་བྱས་ཙང་འདི་ཡིན་དུས་ད་ལྟ་འདི་ལ་གཅིག་ཚོགས་འདུ་འདི་གའི་རིགས་འདི་ལ་ནང་པའི་ཐོག་ལ་དམིགས་བསལ་གྱི་ནང་ཆོས་ལ་ཕན་ཡ་དང་ཨ་ནི། སྟོན་པ་བཅོམ་ལྡན་འདས་ཀྱི་རྗེས་འཇུག་ལ་ཕན་ཡ་ལ་ག་རེ་གལ་ཆེན་པོ་ཅིག་ཕན་ཐོགས་ཆེ་ཤོས་ཅིག་ག་རེ་ཡོང་གི་འདུག་བྱས་པ་ཡིན་ན། ད། ཆོས་ལུགས་མཐུན་འབྲེལ་ཡ། ཨ་ནི། ཆོས་བརྒྱུད་མཐུན་འབྲེལ་ཨ་ནི། ཆོས་བརྒྱུད་ཕན་ཚུན་གཅིག་གིས་གཅིག་ལ་ཡ། ཨ་ནི། ཅིག། མཉམ་ཞུགས་ཀྱི་ཐོག་ནས་ཕྱག་ལས་གནང་ཡ་ལ་ཡ། ཅིག། ཕ་གི། ཁོར་ཡུག་བསྐྲུན་ཡ་དང་ཨ་ནི། བསམ་བློ།

དེའི་སྡེ་ཚན་གཉིས་ལ་དབྱེ་བ་ཕྱེ་དགོས་དོན་དང་རྣམ་པ་ཚོས་ཀྱི་བརྗོད་གཞི་གཙོ་བོ་ག་རེ་ག་རེ་སྒང་ལ་ཡ་ཨ་ནི་བཀའ་མོལ་བྱུང་བ་རེད་ད་གཅིག་གི་འདི་ག་འདྲས་བྱུང་སོང་ད་ཚོགས་ཆེན་ཡོངས་སུ་གྲུབ་མཚམས་འདི་ལ་ཡ་སྡོམ་ཅིག་ག་རེ་ག་འདྲས་ཤིག་བསྐྱོན་གནང་གི་ན། ད་འདི་ལ་གནས་ཚུལ་འདི་གཅིག་མཁྱེན་དགོས་ཡ་དེ་གལ་ཆེན་པོ་གཅིག་ཆགས་བསྡད་ཀྱི་འདུག་ག་རེ་ཟེར་ན་ད། སྤྱི་བཏང་གི་ཆ་ནས་ང་ཚོ་སྲོལ་རྒྱུན་གྱི་བསམ་བློ་བཏང་སྟངས་བྱས་པ་ཡིན་ན། གཅིག་ཕ་གི། ནང་ཆོས་དང་འབྲེལ་བའི་ཚོགས་འདུ་འདྲ་བོ་གཅིག་ཚོགས་ནང་ཆོས་དང་འབྲེལ་བའི་ཆོ་ག་འདྲ་བོ་དང་གཅིག་བྱས་པ་ཡིན་ན་གཅིག་ཕ་གི་དེ་དགེ་འདུན་པ། དང་ནི་དགེ་འདུན་པ་དེ་ན་ད་གོ། གཅིག་ཆོ་ག་ལ་མཁས་པ་དང་ད་ག་ནང་བཞིན་གཅིག་ཕ་གི། གཅིག་གཞུང་དོན་ལ་མཁས་པ་དང་རྣམ་པ་སྣ་ཚོགས་གཅིག་ཡོད་རེད་ད་དེ་གས་དེ་གས་དེ་རུག་རུག་བྱས་ནས་བགྲོ་གླེང་བྱས་ཡ་བཟོ་འདྲ་བ་དང་ཨ་ནི་གཅིག་ཆོ་ག་བཏང་ཡ་བཟོ་འདྲ་དེ་འདྲས་མ་གཏོགས་གཅིག་གིས་དེ་ནི་ཡ་ཁྱིམ་པ་མཉམ་ཞུགས་བྱས་ཡ་དེ་ད་གཅིག་ཁྱིམ་པ་མཉམ་ཞུགས་བྱས་ཡ་དེ་གཅིག་དད་པ་བྱེད་མཁན་ཨ་གཅིག། སྐུ་ཡོན་ཕུལ་མཁན་བཟོ་འདྲ་བ་དང་བསྙེན་བཀུར་ཞུ་མཁན་བཟོ་འདྲ་དེ་འདྲའི་འདྲ་བ་མ་གཏོགས་ཅིག་དེ་ལ་ཡག་ཅིག། ཅིག། ཁྱིམ་པ་རང་གི་ཐོག་ནས་ཨནི་ཤེས་ཡོན་གྱི་ཐོག་ནས་དེ་ལ་ཡག་མཉམ་ཞུགས་བྱས་ཏེ་ཨནི། ཅིག། སྲོལ་རྒྱུན་གྱི་བསམ་བློ་བཏང་བྱས་ན་དཀོན་པོ་འདྲ་བོ་ཅིག་རེད་ད་ཡིན་ན་དེང་སང་འཛམ་བུ་གླིང་གི་དངོས་ཡོད་ཀྱི་གནས་སྟངས་ཀྱི་གཞི་ལ་བཞག་ནས་ང་ཚོ་བསམ་བློ་བཏང་དགོས་བྱུང་བ་ཡིན་ན་ཨནི། དེང་སང། ནང་ཆོས་ཀྱི་སློབ་གཉེར་དེ་ཨནི། དགོན་པའི་གི་ཁོར་ཡུག།

ནང་ཆོས་སློབ་སྦྱོང་བྱས་ནས་ཨ་ནི་ནང་ཆོས་ཀྱི་ཐོག་ལ་ཡག་གཅིག་ཕ་གི་གནས་སྟངས་མཁྱེན་རྟོགས་ཡག་པོ་ཡོད་བསྡད་མཁན་གང་ལ་གང་ཙམ་ཕྱིན་གྱི་ཡོད་རེད་ཨ་ནི་དེ་ཙམ་མ་ཚད་དེ་ནས་ཐོན་ནས་ནང་ཆོས་ཀྱི་མཁྱེན་རྟོགས་གཅིག་ཕ་གི་རྒྱ་ཆེན་པོ་དང་ཟབ་པོ་ཡོད་པ་ཙམ་མ་ཡིན་པའི་ཡང་ནང་ཆོས་ཀྱི་སྡེ་ཚན་འདི་ཚོའི་ནང་ལོགས་ལ་ཡང་ཨ་ནི་གཅིག་དགེ་རྒན་བྱས་བསྡད་མཁན་དགེ་རྒན་ཆེན་པོ་བྱས་བསྡད་མཁན་དེ་འདྲའི་མང་པོ་ཞེ་པོ་ཕྱིན་གྱི་ཡོད་རེད་ད་དེ་ཚོ་ཡང་ང་ཚོ་ནང་ཆོས་དང་འབྲེལ་བའི་ཨ་ནི་བགྲོ་གླེང་བྱས་ཡོང་དུས་དེ་གས་དེ་ཡང་དེ་ལ་ཡག། མཉམ་ཞུགས་ཡོད་པ་དེ་བྱེད་དགོས་དེ་ཧ་ཅང་གི་གལ་ཆེན་པོ་འདུག་གང་ཅི། གཅིག་ཉིན་རེ་ཉིན་རེའི་ཨ་ནི་མཐོ་རིམ་སློབ་གྲྭ་ཁག་དང་དེ་ཚོ་ལ་འབྲེལ་བ་བྱས་ནི་ཁོ་ཚོས་ཕྱག་ལས་མང་པོ་ཞིག་གནང་ཨ་ནི་ང་ཚོ་ད་ལྟ་འདི་འདྲའི་གི་ཚོགས་འདུ་ཆེན་པོ་ནང་ཁོ་ཚོ་འབྲེལ་བ་མེད་པ་བྱས་ནི་ཁྱོན་གྱི་འབྲེལ་བ་ཁྱོན་གྱི་མེད་པ་བྱས་ནི་བཞག་བཞག་པ་ཡིན་ན་ཡང་གཅིག། གཅིག། སྡེ་ཚན་ཆེན་པོ་གཅིག། མི་ཕོན་ཆེན་པོ་ཞེ་པོ་གཅིག་གི་དེ་ལ་ཡང་འབྲེལ་བ་མེད་པ་བྱས་ནི་ཆེད་མངགས་ཕ་གཅིག་པོ་གི། ཅིག། བཀའ་ལ་རབ་ཏུ་མ་བྱུང་ན་བཅད་བཞག་པའི་བསམ་པ་ཆགས་ཀྱི་འདུག་ད་འདི་བྱས་ན་འགྲིག་གི་མི་འདུག་སྤྱིར་བཏང་ད་གང་དགའ། ཅིག། ནང་ཆོས་ཤེས་མཁན་གྱིས་ནང་ཆོས་ཀྱི་ཐོག་ལ་སློབ་སྦྱོང་བྱས་མྱོང་ནང་ཆོས་ཀྱི་ཐོག་ལ་ཉམས་ཞིབ་བྱེད་མཁན་གྱི་ཨ་ནི་ཁྱིམ་པ། ཕོ་མོ། ཨ་ནི་སྐྱ་སེར་དབྱེ་བ་མེད་པ་བྱས་ནས་གང་དགའ་མཉམ་ཞུགས་བྱེད་ཡག་གི་ཨ་ནི་སྡིངས་ཆ་ཞིག་བསྐྲུན་དགོས་དུས་ཙམ་པ་ད་སྡིངས་ཆ་དེ་བསྐྲུན་དུས་ཙམ་པ་ཨ་ནི་ང་ཚོའི་ད་ཅིག་ཕ་གི་དགེ་འདུན་པ་རང་གི་ཐོག་ནས་ཨ་ནི་བགྲོ་གླེང་བྱེད་ས་ཀྱི་སྡིངས་ཆ་གཅིག་དང་ཨ་ནི་དེ་གཅིག་ཁྱིམ་པ་ཕོ་མོ་གཅིག་ནང་ཆོས་ཀྱི་ཤེས་ཡོན་ཡོད་མཁན་དེ་ཚོ་གི་ཐོག་ནས་བགྲོ་གླེང་བྱེད་ཡ་གི་སྡིངས་ཆ་གཅིག་གཉིས་བྱས་ནས་འདུག་སེ་བསྐྲུན་དགོས་ཡ་ཆགས་ད་སྐབས་རེ་ག་རེ་ག་རེ་ཡོང་གི་འདུག་བྱས་པ་ཡིན་ན། ཅིག་དགེ་འདུན་པ་རང་གི་བགྲོ་གླེང་བྱས་པ་ཡིན་ན་ཡང་དགེ་འདུན་པ། ནང་ལོག་གི་ཐུན་མོང་མ་ཡིན་པའི་གི་ཡང་གཅིག་བགྲོ་གླེང་བྱེད་དགོས་ཡག་གི་གནད་དོན་འདི་འདྲའི་ཡོང་གི་ཡོད་རེད་དཔེར་ན་ཆ་བཞག་ན། འདུལ་བ། སོགས་འདྲ་པོ་ཅིག་བརྗོད་གཞི་བྱས་པ་ཡིན་ན་དེ་དགེ་འདུན་པའི་གི་གཅིག་ཕན་ཚུན་བགྲོ་གླེང་བྱེད་ཡག་གི་བརྗོད་གཞི་ཅིག་རེད་མ་གཏོགས་གཅིག་འདི་ཁྱིམ་པ་ཕོ་མོ་གི་ཡ་འདུལ་བ་ལ་གཅིག་འགྲེལ་བཤད་བརྒྱབ་ནས་ཨ་ནི་དེའི་ཐོག་ནས་གཅིག་གཅིག་གཏམ་བཤད་བྱས་པ་ཡིན་ན་ཁོ་སྲོལ་རྒྱུན་གྱི་བསམ་བློ་གི་ཐོག་ནས་འགྲིག་གི་ཡོད་མ་རེད་ད་ད་ལྟའི་ཆ་ལ། གཅིག་ཕ་གི་ཁོ་རང་ཚོ་སྒེར་གྱི་ཉམས་ཞིབ་བྱེད་མཁན་དེ་ཡོང་སྲིད་པ་རེད་དེ་ཡིན་ན་ཁོ་གཅིག་གིས་གཅིག་ཆོས་ཡོད་ཀྱི་ཆ་རྐྱེན་གྱི་ཐོག་ནས་ཆོས་ལུགས་ནང་ཡོད་པའི་ཨ་ནི་བསླབ་བྱ་དང་དེའི་ཆ་རྐྱེན་གྱི་ཐོག་ནས་དེ་གཅིག་འགྲིག་གི་ཡོད་མ་རེད་དེ་མ་འགྲིག་པ་ཡིན་ཙང་སྤྱིར་བཏང་དེ་སྡེ་ཚན་ཁག་གཉིས་བཟོས་ནས་ཨ་ནི་བགྲོ་གླེང་བྱེད་ཡ་དེ་ཐུག་ས་རེད་དེ་མ་ཟད་པའི་བརྗོད་གཞི་ཡང་ཨ་ནི་སྡེ་ཚན་ཁག་ཁག་གཉིས་ལ་བརྗོད་གཞི་ཡང་ཕྲན་བུ་ཕྲན་བུ་མི་འདྲ་བ་ཡོད་རེད་གཅིག་ཕ་གི་ཁྱིམ་པ་ཕོ་མོ་ཨ་ནི།

དཀའ་ངལ་གདོང་ལེན་བྱས་ནས་དཀའ་ངལ་སེལ་ཐབས་ག་འདྲ་བྱེད་དགོས་ཀྱི་ཡོད་མེད་འོ་དེ་འདྲའི་གི་བརྗོད་གཞི་དེ་གི་དེ་ཁོ་གཅིག་ཕ་གི་ཁྱིམ་པ་ཕོ་མོ་ལ་དེ་ཙམ་གི་འབྲེལ་བ་ཆགས་ཀྱི་མ་རེད་བ་བྱས་ཙང་འདི་ཡིན་དུས་ཙམ་པ་ལ་ཡང་བརྗོད་གཞི་བཞག་སྟངས་དེ་མི་འདྲ་བ་ཡོད་རེད་བརྗོད་གཞི་གཅིག་པ་གཅིག་རྐྱང་མ་རེད། ཨོ་མཁན་ཟུར་རིན་པོ་ཆེ་ལགས་ད་ལྟ་ཚོགས་འདུ་ཉིན་གྲངས་གཉིས་དེ་གི་ད་གཟི་བརྗིད་ཆེ་ཤོས་འདྲ་བོ་དེ་ཨ་ནི་ཚོགས་མགོན་ལ་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་དང། དེ་བཞིན་གྱི་རྒྱ་གར་གྱི་སྲིད་བློན་སྐུ་ཞབས Narendra Modi མཆོག་ཕེབས་ཡོད་པ་འདི་ཆགས་སོང་དྲན་བསྡད་ཀྱི་འདུག་ལྷག་པར་དུ་གོང་ས་མཆོག་གིས་ད་རེས་ཀྱི་ཚོགས་འདུ་འདིའི་ཐོག་ནས་སོ་སོའི་གོ་བ་ལེན་ཕྱོགས་ལ་ཡང་གང་ལྟར་ཆོས་གྲོགས་རྒྱལ་སྤྱིའི་ཁྱོན་ཡོངས་ནས་ཕེབས་པའི་གི་ཆོས་གྲོགས་ཡོངས་ལ་ཡང་དཔྱད་འཇོག་ཟུང་འབྲེལ་གྱི་ཐོག་ནས་ཨ་ནི་བྱམས་སྙིང་རྗེ་བྱང་ཆུབ་སེམས་དཔའ་དང་སྟོང་ཉིད་ལྟ་བའི་ཐོག་ལ་ཡང་ཤུགས་རྒྱག་ནས་ཨ་ནི་ཉམས་ལེན་ཐོག་ལ་ཡང་འབད་བརྩོན་གནང་གལ་ཆེན་པོ་ཡིན་པའི་བཀའ་སློབ་ཕེབས་ཡ་དང་སྲིད་བློན Narendra Modi མཆོག་གིས་ཨ་ནི་དམ་པའི་ཆོས་དང་ད་ནང་པའི་རིག་གཞུང་ལ་ཡང། ཨ་ནི་ཆེ་བསྟོད་ཧ་ཅང་ཆེན་པོ་གནང་བསྡད་པ་ཅིག་དེ་འདྲས་ཤིག་མཐོང་བསྡད་སོང། IBC། རྒྱལ་སྤྱིའི་ནང་པའི་མཐུན་ཚོགས་ངོས་ནས་ཨ་ནི་དབུ་ཁྲིད་དེ་འདྲས་གལ་ཆེན་པོ་དེ་འདྲས་ཅིག་ཚོགས་འདུ་ལ་ཕེབས་ཐུབ་པ་དེ་ལ་ཡ་གལ་གནད་ག་འདྲས་འདྲས་ཅིག་ཟེར་གྱི་ཡོད་ན།
སྲིད་བློན་ན་རེན་དར་མོ་དི་མཆོག་ཚོགས་འདུའི་དབུ་བཞུགས་ལ་ཕེབས་ཡ་དེ་ད་གིའི་གོང་དུ་ངས་འགྲེལ་བཤད་ཅིག་བརྒྱབ་ཚར་བ་རེད་ད་གོང་ས་མཆོག་ཚོགས་འདུའི་དབུ་བཞུགས་ལ་ཕེབས་ཡ་དེ་ང་ཚོ་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ལ་ཡིན་ན་ཧ་ཅང་གི་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད་ད། ངས་རྣམ་ཀུན་ནས་དེ་ལབ་བསྡད་ཀྱི་ཡོད། འཛམ་བུ་གླིང་འདིའི་ནང་ད། འདས་པའི་ལོ་ལྔ་བཅུ་དྲུག་ཅུ་གཅིག་གི་གནས་སྟངས་ལ་བལྟས་ནས་ཨ་ནི། གཅིག། སྤྱིར་བཏང་འདས་པའི་ལོ་ལྔ་བཅུ་དྲུག་ཅུ་གཅིག་ནང་ལོགས་ལ་འཛམ་བུ་གླིང་འདི་ན་སྔར་ནང་ཆོས་དར་ཁྱབ་བྱུང་མ་མྱོང་ས་ས་ཆ་མང་པོ་ཅིག་ལ་ནང་ཆོས་དར་ཁྱབ་འགྲོ་བསྡད་ཀྱི་ཡོད་པ་རེད། ཨ་ནི། དེ་ནི། གཅིག། ནང་ཆོས་ཙམ་མ་ཡིན་པའི་ཡང། གཅིག་ནང་ཆོས་དང་ཨ་ནི། གཅིག་ཕ་གིའི་ཚན་རིག་ཟུང་འབྲེལ་གྱི་ཐོག་ནས་ཡང་གཅིག་བ་གའི། དཔྱད་པ་བྱེད་ཡ་དང་ཉམས་ཞིབ་བྱེད་ཡ་དེ་འདྲའི་གི་རིམ་པ་གསར་པ་ཅིག་གི་གསར་གཏོད་བྱུང་ཡོད་རེད། ད་དེ་གའི་དེ་ག་འགའ་ལ་ཡ་ཨ་ནི། འཛམ་བུ་གླིང་འདི་ལ་ད་ལྟའི་ཆ་ལ་ཡ་ཅིག་ཕ་གིའི་དབུ་ཁྲིད་ཅིག་ཆོས་ཕྱོགས་ཀྱི་དབུ་ཁྲིད་གསོན་པོ་ཅིག་གི་བཞུགས་བསྡད་པ་འདི་གོང་ས་ཆེན་པོ་མཆོག་ལས་ལྷག་པ་ཅིག་སུ་གཅིག་ཡོད་མ་རེད། ད་བྱས་ཙང་ང་ཚོ་ནང་ཆོས་དང་འབྲེལ་བའི་ཚོགས་འདུ་གལ་ཆེན་པོ་དེ་འདྲའི་ཅིག་ཚོགས་པའི་སྐབས་ལ་ཡ་ཨ་ནི་དེ་འདྲའི་གི་ད་ནང་ཆོས་ཀྱི་ནང་པའི་དབུ་ཁྲིད། ཅིག་ཕ་གི། ཁྱད་དུ་འཕགས་པ། ཨ་ནི་འབུར་དུ་ཐོན་པ། ད་དེ་འདྲའི་ཅིག་ཨ་ནི་དེ་ལ་ཡང་མཉམ་ཞུགས་མེད་པ་ཡིན་ན་ཨ་ནི་ད་དེ་ནང་ཆོས་ཀྱི་ཕ་གི་ཚོགས་ཆེན་འཚོགས་པ་ཡིན་ཟེར་ལབ་པ་ཙམ་མ་གཏོགས་ཅིག་དེ་དངོས་གནས་དྲ་གནས་ཅིག་ཕ་གི། ཅིག་ག་རེ་ཟེར་དགོས་རེད། ཅིག་གི། ཚིག་དོན་གཉིས་མ་མཚུངས་བསྡད་པ་བཟོ་འདྲ་ཅིག་ཆགས་ཡག་གི་ཉེན་ཁ་ཡོད་རེད་དེ་ཡིན་དུས་ཙམ་པ་ལ་ང་ཚོས་གོང་ས་མཆོག་ཆེན་པོ་མཆོག་དེ་ལ་མཉམ་ཞུགས་གནང་ཡག་འདི་ཧ་ཅང་གི་གལ་ཆེན་པོ་རྩིས་ནས་ང་ཚོས། ཡང་ཡང་ང་རང་ཚོའི་མི་སྣ་བཅར་ནས་དེ་འདྲས་ཞུས་པ་རེད་དེ་འདྲས་ཞུས་པ་ནང་བཞིན་བྱས་ནས་ཨ་ནི་ཅིག ྋགོང་ས་ཆེན་པོ་མཆོག་ཐ་མ་དེ་ཆིབས་བསྒྱུར་གནང་ནས་ཚོགས་མགོན་ལ་ཕེབས་ནས་ཨ་ནི་བཀའ་སློབ་ཟབ་ཅིང་རྒྱས་པ་ལྷག་པར་དུ་ཡང ྋགོང་ས་ཆེན་པོ་མཆོག་གིས ྋགོང་ས་ཆེན་པོ་མཆོག་རང་ཉིད་ཀྱིས་ཨ་ནི་ཅིག་གི་སྐུ་ཚེའི་ཉམས་མྱོང་དང་དེ་ལ་བརྟེན་ནས་ཨ་ནི་ཅིག་ཕ་གི་ཆོས་བྱེད་དགེ་འདུན་པ་གཞན་དག་ཚོ་གིས་ཨ་ནི་ཕྱག་ལས་གནང་སྟངས་དེ་དེ་འདྲས་ཅིག་གནང་པ་ཡིན་ན་ཨ་ནི་ཕན་ཐོགས་ཆེན་པོ་ཡོང་གི་ཡོད་པ་དེ་འདྲས་ཅིག་བཀའ་སློབ་གནང་འདུག་འདི་ཡང་དངོས་གནས་དྲང་ནས་མི་མང་པོ་ཅིག་ལ་ཚོར་སྣང་ཅིག་ཕ་གིའི་ཟབ་པོ་འདྲེན་ཐུབ་ཡག་གི་ཏན་ཏན་ཁྱད་དུ་འཕགས་པ་བྱུང་སོང་བསམ་དྲན་གྱི་ཡོད། འོ་ལགས་སོ། མཁན་རིན་པོ་ཆེ་ལགས་ད་དུས་ཚོད་རྐྱེན་པས་ཐ་མ་དེ་ཅིག་བཀའ་འདྲི་ཞུ་གི་ཡིན། ད། སྲིད་བློན་མོ་དྷི་མཆོག་གིས་དབུ་ཁྲིད་པའི་གི་གཞུང་འཛིན་དེ་ནས། ལྷག་པར་དུ་ཉིས་སྟོང་བཅུ་བཞི་ནས་བྱས་ད། རྒྱ་གར་ནང་གི་ནང་པའི་གནས་གནས་ཁག་རེད་དེ་བཞིན་གི་ནང་པའི་གནས་ཆེན་དང་འབྲེལ་བ་རེད་ནང་པའི་རིག་གཞུང་དང་འབྲེལ་བའི་ཐོག་ལ་ཡ། ཨ་ནི་ལས་བྱ་རབ་དང་རིམ་པ་མང་པོ་ཅིག་སྤེལ་བསྡད་པ་ཆགས་བསྡད་ཀྱི་འདུག་མཐོང་ཆོས་ལ་ཡང་འདས་པའི་གི་དུས་ཚོད་དེའི་ནང་ལ་ཡང་ཅིག་གི་འགྲུལ་བཞུད་ཀྱི་ཆ་ནས་མེ་འཁོར་དང་གནམ་ཐང་གསར་པ་རྒྱག་ཡ་ལ་སོགས་པའི་ལས་གཞི་མང་པོ་ཅིག་སྤེལ་བསྡད་ཀྱི་འདུག་ད་ཚོགས་འདུ་ད་རིང་མཇུག་སྡོམ་སྐབས་ལ་ཡང་རྒྱ་གར་དབུས་གཞུང་གི་རིག་གཞུང་བློན་ཆེན་གཞོན་པ་སྐུ་ཞབས Arjun Ram Meghwal མཆོག་གིས Buddhist Circuit ལས་གཞི་དེའི་སྒང་ལ་ཡང་ཅིག་གསུངས་གནང་སོང་ད་དེ་མ་འོངས་པ།

དེ་རྒྱ་གར་གཞུང་གི་དཔལ་འབྱོར་གྱི་སྲིད་ཇུས་ཀྱི་ཆ་ཤས་ཅིག་རེད། ད་ཁོས་རིག་གཞུང་གི་ཆ་ཤས་ད་ཡིན་པ་རེད་པ་ད། ད་དེ་མཉམ་དུ་དཔལ་འབྱོར་སྲིད་ཇུས་ཀྱི་ཆ་ཤས་ཅིག་རེད་གར་ཚེ་ན་འཛམ་བུ་གླིང་འདིའི་ནང་ལོགས་ལ་ཡ་ཨ་ནི་ཅིག་གི་ཡུལ་སྐོར་སྤྲོ་འཆམ་གྱི་ཐོག་ནས་ཨ་ནི་དཔལ་འབྱོར་མང་པོ་ཅིག་བསྡུས་ནས་ཨ་ནི་དེའི་ཐོག་ནས་ཅིག་ཕ་གི་མི་མང་པོ་ཅིག་ལ་ཡ་ཅིག་ལས་ཀ་སྤྲད་ཡ་དང་རི་མི་མང་པོ་ཅིག་ལ་འཚོ་རྟེན་བསྐྲུན་ཡ་གི་ཐབས་ལམ་ཅིག་བསྟན་བསྡད་ཀྱི་ཡོད་པ་འདི་ད་ཧ་ཅང་གི་གསལ་པོ་རེད། བྱས་ཙང་ད་རྒྱ་གར་ལ་ཡིན་པ་ཡིན་ན་ཡང་ཨ་ནི། ད་རྒྱ་གར་ལ། ཅིག་འཛམ་བུ་གླིང་འདིའི་ཐོག་ནས་ད་ལྟ་ད་ལྟའི་ད་ལྟའི་གི་གནས་ཚུལ་བཤད་པ་ཡིན་ན་འཛམ་བུ་གླིང་འདིའི་ཐོག་ལ་ད་མི་འབོར་ཆེ་ཤོས་འདི་རྒྱལ་ཁབ་ཆགས་ཚར་རེད། ད་མི་འབོར་ཆེ་ཤོས་ཀྱི་རྒྱལ་ཁབ་འདིའི་ནང་ལོགས་ལ་ད་མི་འབོར་ཆེན་པོ་ཡོད་པ་ལ་ལྟོས་པས་ཨ་ནི། ལོ་རེ་ལོ་རེ་ཅིག་ཕ་གི། མི་མང་རུ་འགྲོ་གི་ཡོད་རེད་ལི་མི་མང་རུ་འགྲོ་དུས་དེ་གའི་ལ་ཡ་འཚོ་རྟེན་དེ་ཡང་ཨ་ནི་དེ་ནང་བཞིན་ཅིག་གི་གསར་གཏོད་ཐུབ་པ་བྱེད་དགོས་ཀྱི་རེད། ད་དེ་གའི་དེ་གའི་ཆ་ཤས་ལ་ཡང་ཁོ་རང་ཚོས་དེ་གའི་དེ་གའི་ཡུལ་སྐོར་སྤྲོ་འཆམ་འགྲོ་ས་དང་དེ་ནང་བཞིན་གནས་སྐོར་འགྲོ་ས་དེ་གའི་དེ་ཡར་རྒྱས་གཏང་དགོས་ཀྱི་ཡོད་རེད། དེ་བཏང་པ་ཡིན་ན་ཨ་ནི་དེ་ནས་ཕྱིའི་རྒྱལ་ཁབ་མང་པོ་ཅིག་ནས་གནས་སྐོར་གནས་སྐོར་བ་དེ་གའི་དེ་ཕེབས་ཡོང་དུས་ཙམ་པ་ལ་ཨ་དེའི་ཞོར་ལ་ཡང་རྒྱ་གར་ནང་ལོགས་ལ་དཔལ་འབྱོར་ཡར་རྒྱས་འགྲོ་ཡག་གི་ལས་འགུལ་ཅིག་ཕན་ཐོགས་ཡོང་གི་ཡོད་རེད། བྱས་ཙང་དེའི་ཆ་ཤས་ལ་ཡང་ཁོ་རང་ཚོས་ཀྱིས་ད་ལྟ་ཅིག་ཕ་གི་མེ་འཁོར་འཁོར་ལམ་བསྐྲུན་ཡག་དང་ད་ག་ནང་བཞིན་ཅིག་ཕ་གི་མཁའ་ལམ་བསྐྲུན་ཡག་དང་ད་ག་ནང་བཞིན་ཅིག

མང་པོ་ཞེ་པོ་ཅིག་མཐུད་བརྒྱབ་ནས་དེ་ཡག་ཅིག་གནས་སྐོར་འགྲོ་ས་ཅིག་གསར་གཏོད་བྱེད་ཀྱི་ཡོད་རེད་འདི་ང་ཚོའི་ནང་པའི་ངོས་ནས་བལྟས་པ་ཡིན་ན་དང IBC ངོས་ནས་བལྟས་པ་ཡིན་ན་དེ་ག་དེ་གལ་ཆེན་པོ་དང་ཡག་པོ་ཡིན་པ་དེ་ངོས་ལེན་ཞུ་གི་ཡོད་དེ་ག་དེ་རྒྱལ་ཁབ་ལ་དགོས་ཡག་དང་ཨ་ནི་མི་མང་ལ་དགོས་ཡག་དང་ད་ག་ནང་བཞིན་ང་ཚོའི་གི་ནང་ཆོས་ཅིག་ཕ་གི།

ཅིག། དེ་འདྲའི་གྱི་གསུངས་ནས་ཁོ་རང་ཆབ་སྲིད་ཀྱི་ཁེ་ཕན་ཡོད་ན་ཏན་ཏན་གསུང་གི་རེད་དེ། ཡིན་ན་ཡང་ནང་ཆོས་ཀྱི་ཐོག་ལ་དེ་འདྲའི་ལབ་ནས་ཁོ་རང་ཆབ་སྲིད་ཀྱི་ཁེ་ཕན་ཡོང་ཡ་ཡོད་མ་རེད། ད་དུང་ཅིག་ཕ་གི། སྐབས་རེ་སྐབས་རེ་གནོད་ཡ་གི་ཉེན་ཁ་ཡོད་རེད། ཡིན་ན་ཡང་ཁོ་རང་གི་འདི་གསུང་དེ་ནི་འདུག་སེ་བྱས་ནས་ཅིག་ཕ་གི་ཉེན་ཁ་ལ་མ་འཛེམ་པ་བྱས་དུས་གསུང་ཡ་དེ་ཡང་ང་ཁོ་རང་སྐུ་སྒེར་གྱི། སྐུ་སྒེར་གྱི་ཅིག་དམིགས་བསལ་གྱི་འབྲེལ་བ་ཅིག་གི་ཐོག་ནས་ཨ་ནི་ཅིག་ཕ་གི་འདི་གསུང་གི་ཡོད་པ་ཅིག་ངོས་ལེན་བྱེད་ཀྱི་ཡོད་ད་འདི། འདི་ཁོ་རང། སྐུ་སྒེར་གྱི་ཐོག་ནས་ད་ནང་ཆོས་ལ་དམིགས་བསལ་གྱི་ཅིག་ག་རེ་ཟེར་དགོས་རེད། ཞེན་ཡོད་བསྡད་པ་ཅིག་དང་ནང་ཆོས་ལ་དམིགས་བསལ་གྱི་དགའ་མོས་ཡོད་བསྡད་པ་ཅིག་ཡིན་ན་ད་ཁོས་གཞུང་གི་སྲིད་ཇུས་བཟོས་ཡོང་དུས་ཙམ་པ་ལ་ཁོ་དེའི་གི་ཤན་ཤུགས་ཅིག་ཡོང་གི་རེད་པ། བྱས་ཙང་དེ་ཡིན་དུས་དེ་གའི་དེ་ཡང། ང་ཚོས་དམིགས་བསལ་གྱི་ཡང། ད་ལྟའི་གི། ཡུལ་དུས་ཀྱི་ད་དམིགས་བསལ་ཅིག་ཁྱད་ཆོས་ཆེན་པོ་ཅིག་རེད་ད་འདི་གང་གཱ་སྲིད་བློན་མ་འོངས་པ་ལ་སྲིད་བློན་གསར་པ་ཅིག་སླེབས་སོང་ན་དེ་ལ་དེ་ཡོང་གི་ཡོད་མེད་བཤད་ཁག་པོ་རེད། སྔས་མ་སྲིད་བློན་མང་པོ་བྱུང་ཚར་རེད་དེ་ཚོ་ལ་དེ་འདྲས་ཡོང་གི་ཡོད་མ་རེད། བྱས་ཙང་འདི་ཡང་ཁག་ཁག་ཅིག་རེད་བསམ་དྲན་གི།
ལགས་ལགས་སོ། མཁན་ཟུར་རིན་པོ་ཆེ་ལགས་ད་ལྟ་གོང་དུ་སྲིད་བློན་ན་རེན་དར་མོ་དྷི་མཆོག་སྐུ་སྒེར་དང་ལྷག་པར་དུ་ཁོང་གི་གཞུང་འཛིན་གྱི་ཕྱོགས་ནས་ཨ་ནེ་ཅིག་གི་ད་ལྟའི། ག་རེ་ཞུ་དགོས་རེད། ནང་པའི་རིག་གཞུང་མི་ཉམས་རྒྱུན་འཛིན་དང་ཉམས་པ་སོར་ཆུད་ཀྱི་ཆེད་དུ་ཨ་ནེ་ཅིག་རྒྱབ་སྐྱོར་ཚད་མཐོ་པོ་གནང་གི་ཡོད་པ་དེའི་གིས་ཨ་ནེ། ཕུགས་ལ་ཡང་ཨ་ནི། ནང་པའི་བསྟན་པ་རིན་པོ་ཆེ་ཨ་ནི། མི་ཉམས་གོང་འཕེལ་གྱི་ཆེད་ལ་ཡང་ཏན་ཏན་ཅིག་ཐུགས་ཕན་གསོས་གི་རེད་དྲན་གི་འདུག་ད་རིང་ང་ཚོ་བགྲོ་གླེང་མདུན་ལྕོག་ཀྱི་ལས་རིམ་འདིའི་ཐོག་ནས། ལྡི་ལི་ལ་འཚོགས་པའི་གི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་སྐོར་ལ་ཡང་ཨ་ནི་བཀའ་འདྲི་ཞུ་རྒྱུའི་དུས་ཚོད་གནང་ཐུགས་རྗེ་ཆེ། ལོ་བཟང་ལགས། ཐུགས་རྗེ་གནང་བཀའ་དྲིན་ཆེ། དགའ་པོ་ཞེ་དྲག་བྱུང་བཀའ་མོལ་ཞུ་ཡ་བྱུང་ཐུགས་རྗེ་གནང། འདི་བྷི་ཨོ་ཨེ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན།